ད་སངས་རྒྱས་པའི་ཆོས་ཀྱི་ནང་ནས། དེ་འདྲའི་གི་ད། ཁོང་ཁྲོའི་མགོ་ལོག་བྱས་བསྡད་ཡ་འདི་ག་རེ་བྱས་ནས་ཡོང་གི་ཡོད་རེད། ཁོང་ཁྲོ་ཟེར་ཡ་འདི་གཞི་རྩར་གཅིག་དེ། གཞི་གཅིག་ལ་ཆགས་པའི་ཆགས་པ་ཡོད་པ་ཡིན་ཙང། དེའི་འགལ་རྐྱེན་འཕྲད་ཡོང་དུས་ཁོང་ཁྲོ་ཟ་ཡ་འདི་ཡོང་བསྡད་ཀྱི་ཡོད་རེད། བྱས་ཙང། དཔེར་ན་མི་གཅིག་སོ་སོའི་གཏམ་ལ་ཞེ་པོ་ཅིག་བརྩི་པོ་བྱེད་མཁན་ཞིག་ཡིན་པ་ཡིན་ན། མི་གཅིག་གིས་སྐྱོན་བརྗོད་འདྲ་པོ་ཕྲན་བུ་ཞིག་བྱུང་བ་ཡིན་ན་ཨེ་ནི་ཁོང་ཁྲོ་ཟ་བསྡད་ཡག་ཅིག་དེ་ཁོང་ཁྲོ་ཟ་བསྡད་ཡག་དེ། རང་ཉིད་གཏམ་ལ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་པ་ཡིན་དུས་ཙང་ནས་ཆགས་པ་དེས་རྐྱེན་པས་དེའི་འགལ་རྐྱེན་ཅིག་སླེབས་ཡོང་དུས་ཙང་ནས་ཁོང་ཁྲོ་ཟ་བསྡད་ཡག་དེ་ཡོང་འདུག་ག། དེ་ག་ནང་བཞིན་གྱི་དཔེར་ན་སོ་སོའི་ཅ་ལག་འདྲ་པོ་གཅིག་ལ་ཡང་ཞེ་པོ་ཅིག་ཆགས་ཞེན་ཡོད་པ་ཡིན་ན་དེའི་མི་གཅིག་གིས་ཐོ་ཐོ་རེ་འདྲ་པོ་ཕྲན་བུ་བྱས་པ་ཡིན་ན་ཁོང་ཁྲོ་ཟ་བསྡད་ཡ་ཅིག་ཡོང་གི་རེད་བ་དེ་ག་ནང་བཞིན་སོ་སོའི་དགའ་ཉེ་ལོག་དགའ་གཉེན་ཉེ་དུ་ལ་ཞེ་པོ་ཅིག་ཆགས་སེམས་ཡོད་ན་དེ་ལ་མིའི་རྣམ་འགྱུར་བསྟན་སྟངས་གཅིག་གི་ཐོག་ནས་ཁོང་ཁྲོ་ཟ་བསྡད་ཡ་ཡོང་གི་འདུག་བ། བྱས་ཙང་ང་ཞེ་སྡང་གི་རྩ་བ་འདྲ་པོ་དེ་འདོད་ཆགས་བྱས་ཡོང་གི་འདུག་བ། དེ་འདྲའི་གི་འདོད་ཆགས་ཡོང་དོན་དེ་ག་རེ་རེད། ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་ཟེར་ཡ་ད་དེའི་ཐོག་ནས་ཡོང་གི་ཡོད་རེད་དེ། གང་ལྟར་དངོས་ཡོད་གནས་ཚུལ་ཇི་མ་ཇི་བཞིན་མི་ཤེས་པའི་རྨོངས་པ་གཏི་མུག་ཟེར་དེ་ཁོས་རྐྱེན་པས་ཨེ་ནི། ཆགས་པར་མི་འོས་པ་ཅིག་ལ་ཨེ་ནི་ཆགས་བསྡད་ཡ་རེད། བྱས་ཙང། ཆགས་པ་དང་འདོད་པ་ཕལ་ཆེར་ཁ་ཁ་རེད། དབྱེ་བ་ཕྱེ་ཐུབ་ཀྱི་རེད། འདོད་པ་ཟེར་ལབ་ན། མཐའ་གཅིག་ཏུ་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གིས་བསྐྱེད་དགོས་པའི་ངེས་པ་མི་འདུག་ག། དཔེར་ན། གཞན་དོན་དོན་གཉེར་གྱི་འདུན་པ་འདོད་པ་ལ་ཆ་བཞག་ན། དེ། ཚུལ་མིན་ཡིད་བྱེད་རྣམ་རྟོག་གིས་སྒྲོ་བཏགས་ཡོད་མ་རེད། ཐར་པ་དོན་གཉེར་གྱི་འདུན་པ་ཆ་བཞག་ན་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་ཡོད་མ་རེད། རྣམ་མཁྱེན་དོན་གཉེར་གྱི་འདུན་པ་ཆ་བཞག་ན་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་ཡོད་མ་རེད། དེ་འདྲའི་འདུན་པའམ་འདོད་པ་དེ། འདོད་པའི་ནང་ན་རྒྱུ་མཚན་ལྡན་པ་ཡོང་གི་འདུག་ག། འདོད་ཆགས་ལ། འདོད་པ་དེ་གང་ལ་ཚུལ་མིན་ཡིད་བྱེད་རྣམ་རྟོག་གིས་སྒྲོ་བཏགས་ནས། དངོས་ཡོད་གནས་ཚུལ་ལས་འགལ་བ་ཅིག་གིས་ཨེ་ནི། སྣང་བ། ག་རེ་ཟེར་དགོས་རེད་སྣང་བ་ཅིག་སྤྲོས་བྱས་སྣང་བ་ཅིག་བཟོས་ནས། དང། དེ་ལ་བརྟེན་ནས་ཨེ་ནི། དངོས་ཡོད་གནས་ཚུལ་ལས། ལྷག་པ་ཅིག་གི་ཡིད་དུ་འོང་བ་ལ་བལྟས་པའི་བློ་སྐྱེ་ཡོང་དུས་ཨེ་ནི་ཞེན་ཅིང་ཆགས་པ་ཟེར་ཡ་དེ་སླེབས་ཀྱི་ཡོད་པ་རེད། ཟེར་བ། དེ་དེ་འདྲ་ཡིན་དུས་མ་རིག་པ། གཏི་མུག་ཟེར་དེ་ཡ་དེ་བཤད། གཏི་མུག་ལ་བརྟེན་ནས་འདོད་ཆགས། འདོད་ཆགས་ལ་བརྟེན་ནས་ཞེ་སྡང། ཕལ་ཆེར་འདི་ཞིག་འདུག་ག། འདུག་མི་འདུག། འདུག་འདུག་བསམ་མནོ་གཏོང་དང། བྱས་ཙང། དེ་བཤད་ས་ནང་པའི་ཆོས་ནས་བཤད་ཀྱི་ཡོད་རེད་དེ། དེ་ང་རང་ཚོ་མི་ཚང་མ་བློ་ལ་ཡ། གོ་འདྲ་བ་འདུག་ག། རེད་བ་ཡ།